བླ་མ་དེ་གིས་ང་ཡོང་བ་མི་འདུག་གསང་སྔགས་གསར་འགྱུར་གྱི་ལོ་ཙཱ་བ་མར་པའི་སྐུ་མདུན་འགྲོ་གི་ཡིན་ང་ཁྱེད་རང་རྩ་ནས་སྡོད་ཐུབ་ཡ་མི་འདུག་ཟེར་ནས་གནས་བཞེས་ནས་གཏོང་བ་རེད་བ། ཨ་ནེ་མར་པའི་སྐུ་ཚེ་ལྷག་ནས་ནང་དགོང་ན་ནང་སོང་སྒྲིབ་སྦྱང་བྱས་ལོ་མང་པོ་བྱས་དཀའ་སྤྱད་སྙིང་རུས་བསམ་གྱིས་མི་ཁྱབ་པ་བྱས་བྱས་ནས། ད་ལྟ་རང་ང་ཤི་ཆོག་བ་སོང་སོ་རེ་མི་བྱེད་ལས་མ་སྒུག་བར་དུ་བྱས་ཆོག་རེ་བ་མང་བར་གྱིས་ཨོ་དེ་བར་དུ་བྱས་ནས་གཞི་ནས་ནི་དེ་བྱས་མི་འདུག་ཚོགས་བསགས་སྒྲིབ་སྦྱང་མ་བྱས་བྱས་ནངས་བསྒོམས་ན་ནངས་སངས་རྒྱས་ནུབ་བསྒོམས་ན་ནུབ་སངས་རྒྱས་ཀྱི་གདམས་པ་ཟེར་དེ་རྩ་ནས་ཡོད་མ་རེད། སངས་རྒྱས་ཀྱིས་མ་གསུངས་ཀྱི་གདམས་པ་རེད་བ་དེ། འོ་དེང་སང་དུའང་བོད་ཀྱི་གསུང་སྡེ་པ་འགའ་ཞིག་གི་རྗེས་སུ་འབྲངས་ནས་སྒྲུབ་པར་བྱེད་པ་ལ་རང་གི་སེམས་བསྡུ་བ་མ་གཏོགས་གཞུང་ལ་ལྟ་བ་སོགས་སྤྲོས་པ་བྱ་མི་རུང་ཟེར། འོ་དེ་གཞུང་ལ་ལྟ་བ་དང་ཚོགས་བསགས་སྒྲིབ་སྦྱང་དེ་ཚོ་ཁྱོན་ནས་བྱེད་རྒྱུ་ཡོད་མ་རེད། རང་གི་སེམས་བསྡུ་བ་རྐྱང་རྐྱང་བྱས་ནས་བསྡད་པ་ཡིན་ན་དེ་ནི། སངས་རྒྱས་ཀྱི་གོ་འཕང་ཐོབ་གི་རེད་ཟེར། དེ་འདྲའི་བཤད་ཀྱི་ཡོད་རེད་ཟེར་དེ་ཚོ་ཡི་རྗེས་སུ་འབྲང་རྒྱུ་ཡོད་མ་རེད། རྗེ་བདག་ཉིད་ཆེན་པོའི་ལུགས་སྲོལ་དེ་ལ་ནི་ཤིང་རྟ་ཆེན་པོའི་ལུགས་ལ་སྦྱངས་ནས་ནི་རྟོགས་པ་སྐྱེ་དགོས་རེད་མ་གཏོགས། བ་ག་ལ་སེམས་བསྡུ་བ་ཙམ་གཅིག་པོ་བསྡད་བཞག་ནས་འགྲིག་གི་མ་རེད། རྟོགས་པ་སྐྱེ་ཡག་དེ་ཡིན་ན་ཤིང་རྟ་ཆེན་པོ་ཀླུ་སྒྲུབ་དང་ཐོགས་མེད་གཉིས་ཀྱི་ལུང་རིགས་གཙོ་བོར་བཟུང་བྱས་ནས། དེ་གཉིས་ཡིན་གང་ཡང་རུང་བ་ཅིག་རྗེས་སུ་འབྲང་གི་གཞུང་གཅིག་ལ་ཡིན་ན་སྦྱངས་ནས་རྟོགས་པ་སྐྱེ་གི་རེད་མ་གཏོགས་དེ་མ་གཏོགས་སྐྱེ་ཡག་ཁྱོན་ནས་ཡོད་མ་རེད་ཟེར་བཀའ་གནང་བ་རེད། གཞན་ཡང་གདམས་ངག་དེ་ལ་ཉམས་ལེན་སྙིང་པོར་བྱེད་པ་རྣམས་ཀྱིས་ནི་ཐུན་མཚམས་སུ་ཡང་གང་སྣང་ཐམས་ཅད་བླ་མ་ལྷ་ཡི་གསང་གསུམ་གྱི་རྣམ་རོལ་ཏུ་འཆར་བ་ལ་བསླབ་ཅིང་བྱ་བ་ཅི་བྱེད་ཀྱང་སྙིང་དབུས་ཀྱི་བླ་མ་དཔང་པོར་བཞག་སྟེ་བྱེད་པ་དང། ཁོ་ཚོས་རང་གི་རྩ་བའི་བླ་མ་དེ་སྙིང་ཁར་བསྒོམས་པ་ཡིན་ན་སོ་སོའི་ལས་ཀ་དེ་བྱ་བ་མ་ཡིན་པ་བྱེད་དུ་ཆུག་གི་འདུག་ན་བླ་མ་དེ་ཡིས་གཟིགས་ཀྱི་རེད་བསམ་སོ་རམ་བྱེད། བླ་མ་དེ་ཡི་མདུན་དུ་ཡོད་བསམ་སོ་རམ་བྱེད་པ་ཡིན་ན་བྱ་བ་མ་ཡིན་པ་ལས་ལྡོག་ཐུབ་གི་རེད། བྱས་ཙང་དཔང་པོ་དེ་བླ་མ་ལ་བཅོལ་བྱས་ནས། རང་གི་སྙིང་དབུས་ན་བཞུགས་པའི་བླ་མ་དེ་ལ་དཔང་པོ་བྱེད་བྱས་ནས་ནི་སྒོ་གསུམ་གྱི་བྱ་བ་ག་རེ་བྱེད་པ་ཡིན་ན་དེ་ཡིས་དཔང་པོ་ཡི་ཚུལ་དུ་བཞག་བྱས་ནས་ནི་བྱེད་དགོས་ཀྱི་རེད། གང་སྣང་ཐམས་ཅད་བླ་མ་མཆོད་པའི་ཐོག་སོ་སོའི་གཅིག་འགྱུར་བཅས་པ་སོགས།

རང་གི་སྐུ་ལས་འོད་ཟེར་འཕྲོས་པས་མཐའ་སྐོར་ན་ཡོད་ཀྱི་སེམས་ཅན་ཐམས་ཅད་ལ་ཕོག། དེ་དག་ཐམས་ཅད་ཐུབ་པའི་དབང་པོའི་སྐུ་ལ་གྱུར། དེ་ལ་རང་ཉིད་དགའ་བ་སྒོམ་ཞེས་པ་སྟེ་སེམས་བསྐྱེད་འབྲས་བུ་ལམ་ཁྱེར་ཟེར་དེ་རེད་བ། ཧོ། དེ་མིན་པ་དེ་སངས་རྒྱས་ཆོས་ཚོགས་མ་དེའི་འོག་ཏུ་སྐྱེས། དེ་ཡི་རྗེས་སུ་དེ་ནས་ཚད་མེད་བཞི་ལ་མར་ཁྲིད་བྱས་ནས། སེམས་ཅན་ཐམས་ཅད་ད་ལྟ་ཡི་བར་དུ་སངས་མ་རྒྱས་པ་དེ་ག་རེ་ཡིས་ལན་པ་རེད་ཟེར་ན་རང་ཕྱོགས་ལ་ཆགས་པ་གཞན་ཕྱོགས་ལ་སྡང་བ་ལ་སོགས་པ་དེའི་དབང་གིས་བྱེད་ཀྱི་འདུག་བསམ་བསམ། བཏང་སྙོམས་སྒོམ། དེ་ནས་བྱམས་པ་དང་སྙིང་རྗེ་དང་དགའ་བ་ལ་སོགས་པ་ཚད་མེད་བཞི་པོ་དེ་སྒོམ།

སྔགས་ཀྱི་དོན་དེ་ག་རེད་ཟེར་ན་ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ། རང་གི་སེམས་དེ་ཡང་རང་བཞིན་གྱིས་མ་གྲུབ་པ། རང་གི་སེམས་དང་ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ་གཉིས་པོ་དེ་ངོ་བོ་དབྱེར་མེད་དུ་གྱུར། བསམ་བསམ་འདྲ་མོ་བྱེད་བྱས་ནས་སྟོང་པ་ཉིད་བསྒོམས་ནས། སྟོང་པ་ཉིད་དེ་ཤུགས་དྲག་པོས་བསྒོམ། ཨ་ནི་དེ་བྱུང་ཐུབ་པ་ཡིན་ན་དེའི་སྒང་ལ་ནི་བདེ་བ་ཆེན་པོའི་ཡེ་ཤེས་སྐྱེས། ཨ་ནི་འབྲས་བུ་ཆོས་སྐུའི་ང་རྒྱལ་བཞག་ནས།

བདེ་སྟོང་གི་ཡིད། ངོ་བོ་དེ་བདེ་སྟོང་གཉིས་སུ་མེད་པའི་ཡེ་ཤེས་ཀྱི་ངོ་བོ་ཡིན་པ་ལ་རྣམ་པ་མཆོད་རྫས་སོ་སོའི་རྣམ་པ་ཤར་ཏེ་གྱེས། བྱེད་ལས། ཕུལ་ས་ཀྱི་ཡུལ་དེ་དབང་པོ་དྲུག་གི་སྤྱོད་ཡུལ་དུ་ཟག་པ་མེད་པའི་བདེ་བ་སྐྱེད་ཐུབ་ཀྱི་ཁྱད་ཆོས་གསུམ་དེ་རྐྱང་རྐྱང་གཅིག་གསུངས་འདུག། ནང་མཆོད་ཡིན་ན་ཤ་ལྔ་དང་བདུད་རྩི་ལྔ་ལ་སོགས་པ་དེ་རྣམས་སྦྱང་རྟོགས་སྦར་གསུམ་བྱས་ནས། ནི། ཡར་དཀོན་མཆོག་ལ་མཆོད་པ་ཕུལ་ཡས་དང་མར་ངན་སློང་ལ་སྦྱིན་པ་བཏང་ནས་ག་ཚོད་ཕུལ་ནས་རྫོགས་རྒྱུ་མེད་པ་བསྒྲམས་ཏེ།

འོ་དེ་ཡིན་ཙང་དལ་འབྱོར་དོན་ཆེ་རྙེད་དཀའ་དང་འཆི་བ་མི་རྟག་པ་གཉིས་དེ་ནི་དམིགས་རྣམ་གཅིག་གི་ཁོངས་སུ་འདུས་ཀྱི་ནི་བསྐྱངས། འོ་དེ་ཚར་ཙ་ན་དེའི་རྗེས་སུ་དེ་ནི་ངན་སོང་གི་སྡུག་བསྔལ། འཆི་བ་མི་རྟག་པ་ཅང་ཙེ་བ་ཤི་ཚར་ཙ་ན་ནི་སྐྱེ་བ་ལེན་དགོས་རེད་དེ་ངན་སོང་སོགས་ནི་མར་ལྷུང་སོང་ན་ཚ་དམྱལ་བ་ལ་དེ་ནི་ཚ་གྲང་གི་སྡུག་བསྔལ་དང། ཡི་དྭགས་ལ་བཀྲེས་སྐོམ་གི་སྡུག་བསྔལ་དང་དུད་འགྲོ་ལ་ནི་གླེན་ཞིང་གཏི་མུག་པའི་སྡུག་བསྔལ་དེ་སོགས་ངན་སོང་སྡུག་བསྔལ་འབར་བའི་མེས་འཇིགས་ནས་ཟེར།

སྐྱེས་བུ་འབྲིང་ལ་བློ་སྦྱོང་ཡས་དེ་ལ་ཚིགས་བཅད་གཉིས་འདུག་ཨང། ཚིགས་བཅད་གཉིས་པོ་དེ་ཚིགས་བཅད་དང་པོ་དེ་ཡིན་ན། སྡུག་བདེན་འཁོར་བའི་ཉེས་དམིགས་བསམ་པ་དང་ཀུན་འབྱུང་འཁོར་བའི་འཇུག་རིམ་བསམ་པ་སེ་དེའི་སྒོ་ནས་ཨ་ནི་འཁོར་བ་ལས་ཐར་འདོད་ཀྱི་བློ་སྐྱེ་སྟེ། ཚིགས་བཅད་ཕྱི་མ་དེ་ཡིན་ན་ཐར་པ། ཐར་པ་སྒྲུབ་པའི་ལམ་གྱི་རང་བཞིན་གཏན་ལ་འབེབས་པ་སེ་དེ་ཡིན་པ་རེད། འོ་དེ་གསུམ་ལ་སྟོང་འཇུག་ནི་དེ་བྱེད། དེ་ཚར་ཙ་ན་དེ་ནི་གཞི་ནས།

ཨ་ནེ་བའི་བྱང་ཆུབ་ཀྱི་སེམས་སྐྱེ་བ་ལ་སྦྱོར་བ་བྱེད་དུ་སྟོབས་ཆེན་པོ་དེ་འདྲ་ཡོང་གི་རེད་ཟེར། ཨོ་དེ་ལ་ག་རེ་ཟེར་ཡོང་ན་རྣམ་པ་བཅུ་གཅིག་གི་སྒོ་ནས་སྐྱོང་བ་དེ། རྣམ་པ་བཅུ་གཅིག་གི་སྒོ་ནས་སྐྱོང་བ་དེ་བླ་མ་མཆོད་པའི་ཁྲིད་ཆེན་པོའི་ནང་ཡོད་མ་རེད། རྣམ་གྲོལ་རྣམ་གྲོལ་ལག་བཅངས་ནང་ཡོད་རེད། ཧོ་མ་ཀྱེ་ཀྱེ་དེ་བཞིན་ཉིན་པ་ཡོད་དོ་རྣམ་པ་བཅུ་གཅིག་གི་སྒོ་ནས་སྐྱོང་བ་བྱས་ནས་བྱང་ཆུབ་ཀྱི་སེམས་སྦྱོང་བ་དེ་ལ་ཐ་ན་དཀའ་ལས། བའི་མི་ཚེ་གཅིག་ལས་པའི་དཀའ་ལས་རྒྱབ་ཆེ་ཤོས་དེ་དེ་ཡིན། ཨོ་དེ་གསུངས་མྱོང་བ་དེ་ཡིན་ན་ནི་མར་ཤེས་ཀྱི་རྟོགས་པ་དེ་ཞེ་དྲག་ཅིག་ཁག་པོ་ཞིག་བྱུང་ཟེར་ནས་རྣམ་ཐར་ནང་ལ་གསུངས་འདུག་པ། མར་ཤེས་ཀྱི་རྟོགས་པ་དེ་ཁོ་རང་བས་ལོག་བསྒྲིལ་ནས་བསྒོམས་ནས་བྱས་ནས་སྐྱེ་རོགས་མ་བྱས་ཀྱི་ཞེ་དྲག་དཀའ་ལས་ཁག་ནས་ཨ་ནི་བླ་མའི་མན་ངག་ལ་བརྟེན་ནས་སྦྱངས་ཨོ་ནི་གསོལ་བ་བཏབ་བོ་དེ་འདྲ་བྱས་ནས་ནམ་ཞིག་ཙ་ན་ཨ་ནི་མར་ཤེས་ཀྱི་རྟོགས་པ་དེ་སྐྱེས་སོང།

དེ་འདྲ་ཡིན་ཙང་གཞན་གྱི་སྡུག་བསྔལ་དེ་ཚུར་ལེན་པ་དེ་གལ་ཆེན་པོ་ཞེ་དྲག་རེད། དེ་སྙིང་རྗེའི་དམིགས་པ་རྩལ་དུ་བཏོན་ནས་ལེན་ཟེར་དེ། སྙིང་རྗེའི་དམིགས་པ་སྒོམ་ཡས་ནི་སྙིང་རྗེ་ཟེར་དེ་སེམས་ཅན་ཐམས་ཅད་སྡུག་བསྔལ་མནར་བ་ལ་མི་བཟོད་པ་ཅིག་ཡོད་པ། འོ་དེ་བསྒོམས་བསྒོམས་བསྒོམས་བྱས་ནས་ནམ་ཞིག་ཙ་ན་གཞན་གྱི་སྡུག་བསྔལ་ཐམས་ཅད་རང་ལ་ཚུར་ལེན་ཐུབ་པ་བྱས། འོ་དེ་ཚུར་ལེན་དམིགས་པ་དེ་བསྐྱེད། དེ་ནས་གཞི་ནས་གཏོང་བའི་དམིགས་པ་དེ་བསྐྱེད།

བརྩོན་འགྲུས་རྩོམ་ཐུབ་པ་ཅིག། འོ་དེ་ལ་གོ་ཆའི་བརྩོན་འགྲུས་ཟེར་བ་རེད་པ། རང་ངོ་ནས་དེ་ལྟ་བུ་ཅིག་ཡིན་ཀྱང་སེམས་ཅན་གྱི་ངོ་ནས་སྡུག་བསྔལ་ཡུན་རིང་པོ་མྱོང་བ་ལ་མི་བཟོད་པ་ཅིག་བྱས་ནས་དེ་ནས་རིངས་པར་སངས་རྒྱས་ཀྱི་གོ་འཕང་ཐོབ་ཀྱི་ཡིན་ཟེར་ནས། འོ་དེ་ཐོབ་ཡས་དེ་དམ་བཅའ་བྱས། དེ་ནས་སངས་རྒྱས་ཀྱི་གོ་འཕང་ཐོབ་ཡས་ཀྱི་ཐབས། མྱུར་དུ་ཐོབ་ཡས་ཀྱི་ཐབས་དེ་ག་རེ་རེད་ཟེར་ན་ན་གསང་སྔགས་ལ་འཇུག་དགོས་རེད། སྔགས་ལ་འཇུག་དགོས་རེད་ཟེར་ནས་ཨོ་ཏི་ག་ཏུ་དེ་དེ་སོང་གཏོང་ལོང་དོ། དེ་སྔོན་མ་ལ་ཕ་རོལ་ཏུ་ཕྱིན་པའི་ལམ་ནས་བཤད་པའི་བརྩོན་འགྲུས་ཀྱི་ཕར་ཕྱིན་ལ་སོགས་ཡག་པོ་ཅིག་མ་བྱས་ན་སྔགས་ལ་འཇུག་ཐུབ་ཡོད་མ་རེད། སྔགས་ལ་འཇུག་པ་ཡིན་ན་ཕན་ཐོགས་ཀྱི་མ་རེད། སངས་རྒྱས་ཀྱི་གོ་འཕང་མགྱོགས་རུ་འགྲོ་གི་མ་རེད་སངས་རྒྱས་ཀྱི་གོ་འཕང་འགོར་རུ་འགྲོ་གི་འདུག་རེད། རིང་རུ་རིང་སངས་རྒྱས་ཀྱི་གོ་བ་ལ་ཐག་རེད་རེད་འགྲོ་གི་རེད། སངས་རྒྱས་ཀྱི་གོ་འཕང་ལ་ཐོབ་པ་ལ་རེད། མྱུར་དུ་འགྲོ་ཡས་ཀྱི་ཐབས་ཤེས་དེ། ཕ་རོལ་ཏུ་ཕྱིན་པའི་ལོགས་ནས་བཤད་པའི་བརྩོན་འགྲུས་ཀྱི་ཕར་ཕྱིན་དེ་ཤུགས་ཆེན་པོ་གཅིག་དགོས་པ། ཤུགས་ཆེན་པོ་གོ་ཆའི་བརྩོན་འགྲུས་ཟེར་དེ་ངེས་པར་དུ་བགོ་དགོས་པ་རེད་སེམས་ཅན་གཅིག་གི་དོན་དུ་ཡང་ངས། བསྐལ་པ་རྫོགས་རྫོགས་ཀྱི་བར་ནམ་མཁའ་ཟད་ཟད་ཀྱི་བར་དུ་དཀའ་ལས་སྤྱོད་དགོས་བྱུང་སོང་ན་སྤྱོད་ཐུབ་པ་འདུག་སོ་སོ་རང་གི་བརྩོན་འགྲུས་རྩོམ་ཐུབ་པ་གཅིག། འོ་དེ་འདྲའི་བརྩོན་འགྲུས་བྱུང་སོང་ན་དེ་ནི་རང་ངོས་ནས་དེ་ལྟ་བུ་འདྲིས་ཚར་བ། སེམས་བསྐྱེད་ཀྱི་སྒོ་ནས་བྱེད་ཀྱི་ཡིན་ན་སྤྱོད་ཐུབ་པས།

ཡོད་རེད་བ། ཨོ་དེ་འདྲ་ཡིན་ཙང་དབང་གི་དུས་སུ། ཐུན་མོང་དང་ཐུན་མོང་མ་ཡིན་པ་སྡོམ་པ་གཉིས་བཟུང་དགོས་ཡིན་ཙང་སྡོམ་པ་གཉིས་པོ་དེ། དེ་ནས་རང་གི་སྲོག་ཐོག་ཏུ་ནི་སྲོག་ཐོག་པ་གཅིག་མེད་དུ་མི་རུང་བ་བས། བསྐྱེད་རིམ་དང་རྫོགས་རིམ་ལ་སོགས་པ་རྟོགས་པ་ཁྱད་པར་ཅན་རྒྱུད་ལ་སྐྱེ་བ་ལ་གཞི་ལྟ་བུ་དེ་ཡིན་ན། དེ་ཚེ་དངོས་གྲུབ་རྣམ་གཉིས་འགྲུབ་པའི་གཞི་ཟེར་འདུག་པ་རྣམ་དག་དམ་ཚིག་སྡོམ་པར་གསུངས་པ་ལ་ཟེར། ཨོ་དེ་དེའི་ནང་བཞིན་བྱས་བྱས་ནས། དམ་ཚིག་དང་སྡོམ་པ་ཚུལ་བཞིན་དུ་སྲུང།

ཁུ་གཉིས་ཞེས་བྱ། དེ་ནས་རིམ་པ་དང་པོ་རྣལ་འབྱོར་བསྒོམ། དེ་ནས་སྣོད་བཅུད་དང་མཆོད་པ་བྱིན་གྱིས་རློབ། དེ་ནས་ཚོགས་ཞིང་གསལ་བཏབ་ལ། སྐྱབས་གསུམ་མ་ལུས་པ་འདུས་པའི་བདག་ཉིད་དུ་མོས་པ་བརྟན་པོའི་སྒོ་ནས། ཡན་ལག་བདུན་པ་མཎྜལ་དང་བཅས་པ་མཆོད་ཅིང། དེ་དག་གི་སྐབས་སུ་གང་སྣང་ཐམས་ཅད་བདེ་སྟོང་གི་རང་བཞིན་དུ་ལྟ་བཞིན་པའི་སྒོ་ནས། བླ་མེད་ཀྱི་ཐུན་མོང་མིན་པའི་གནད་དོན་ཁྱད་པར་ཅན་ཡང་དང་ཡང་དུ་འབྱུང་བ་རྣམས་ལ་བག་ཆགས་ཅི་ཐེབས་བྱའོ། འོ་དེ་བླ་མ་མཆོད་པ་བདུན་དེ་ཀུན་ལས་བླ་མེད་ཐུན་མོང་མ་ཡིན་པའི་གསང་བ་ལས་ཀྱང་ཆེས་གསང་བ་དེ་འདྲ་མང་པོ་ཞིག་འདུག་ཨང། འོ་དེ་གཟུགས་དེ་ལ་ནི་སྔ་མ། ད་ལྟ་རང་སོ་སོའི་རྟོགས་པ་དེ་ལྟ་བུ་ལྷད་མེད་པ་ཡིན་ནས་སྒྱུ་མ་མི་འོང་པ་ན་བག་ཆགས་འཇོག་པའི་ཆེད་དུ་དད་པ་བྱེད་ཅེས་ནི་དགོངས་དགོས་རེད། དེ་ནི་བཀའ་དྲིན་གསུམ་ལྡན་གྱི་རྩ་བའི་བླ་མ་སྐྱབས་གསུམ་ཀུན་འདུས་ལ་གསོལ་བསྟོད་བརྒྱ་རྩ་གསུམ་གྱི་སྒོ་ནས་གསོལ་བ་ཤུགས་དྲག་ཏུ་བཏབ་ཅིང་ཡོན་ཏན་ཁྱད་པར་ཅན་ལ་བསམ་པ་དང་བཀའ་དྲིན་ཆེན་པོ་རྗེས་སུ་དྲན་པའི་གསོལ་བ་ཤུགས་དྲག་ཏུ་རྒྱུན་རིང་བར་བཏབ་སྟེ་དབང་བཞི་བྱིན་རློབས་ཞུ། དེ་ནས་བླ་མའི་ཐུགས་བསྐུལ་བའི། མཚན་སྔགས་ཀྱི་བཟླས་པ་རྒྱུན་རིང་དུ་བྱ་ལ། དེ་ནས་བླ་མ་ལ་གསོལ་བ་འདེབས་བཞིན་པའི་སྒོ་ནས། མདོ་སྔགས་གཉིས་ཀའི་ལམ་གྱི་ལུས་ཡོངས་སུ་རྫོགས་པ་ལ་བཤར་སྒོམ་བྱ་སྟེ། ཐོག་མར་ལམ་གྱི་རྩ་བ་བཤེས་གཉེན་བསྟེན་པའི་ཚུལ་ལ་བཤར་སྒོམ་གྱི་སྒོ་ནས་དད་གུས། ཤུགས་དྲག་བསྐྱེད་ལ་ལམ་གྱི་རྩ་བ་ཚུགས་པ་ཞིག་བྱ། དེ་ནས་དལ་འབྱོར་དོན་ཆེ་ཞིང་རྙེད་དཀའ་བ་དང་རིང་དུ་མི་གནས་པའི་ཚུལ་བསམས་ཏེ། ཚེ་འདི་ལ་བློ་ལོག་པ་ཞིག་བྱ། འདི་ཚེ་འདིར་སྣང་གི་བྱ་བ་ལ་བློ་ལོག་པ་གསུངས་ཏེ་གལ་ཆེན་པོ་རེད། དེ་ནས་སྐྱབས་འགྲོ་ལས་འབྲས་བསམས་ཏེ་ཕྱི་མའི་དོན་ལ་འབད།